ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་དྲུག་ཆད་དེ་ཚེས་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་དགུ་རེས་གཟའ་ཉི་མའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། སྐྱབས་རྗེ་ཡོངས་འཛིན་མཆོག་སྤྲུལ་རིན་པོ་ཆེ་མཆོག་གིས་ཝེད་ནམ་ཁུལ་དུ་ཆོས་ཕྱོགས་ཀྱི་མཛད་འཕྲིན་སྐྱོང་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སོག་པོའི་དགེ་བཤེས་ལྷ་རམས་པ་དང་དཀའ་བཅུ་པ་རྣམས་ལ་མཇལ་ཁ་དང་བཀའ་སློབ་སྩལ་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཨོ་སི་ཀྲོ་ལི་ཡའི་གྲོས་ཚོགས་ཀྱི་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་ཚོས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་དང་མཇལ་འཕྲད་གནང་ནས་མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་སྐོར་གླེང་སློང་ཤུགས་ཆེ་གནང་ཐབས་ཀྱི་སྐུལ་མ་གཏོང་གི་ཡིན་ཞེས་གསལ་སྟོན་གནང་ཡོད་པའི་སྐོར་གནས་ཚུལ་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་རྡ་སའི་ཉིན་དེབ་ཀྱི་ལེ་ཚན་ནང།

ཐོག་མར་རྒྱལ་ཁབ་དེ་ཉིད་ཀྱི་གྲོང་ཁྱེར་ཧོ་ཅི་མིན་དུ་རྟེན་གཞི་བྱས་པའི་ལོ་ངོ་སྟོང་ཕྲག་གི་ལོ་རྒྱུས་ལྡན་པའི་ཤར་ལེའུ་པཱ་ཀོ་ཏཱ་དགོན་པའི་གཙུག་ལག་ཁང་དུ་ཆིབས་སྒྱུར་བསྐྱངས་ནས་དད་ལྡན་མི་དམངས་ཚོར་བཀའ་ཆོས་སྩལ་འདུག་པ་མ་ཟད་ཝེད་ནམ་དབུས་ནང་པའི་ལྷན་ཚོགས་ཀྱི་ཚོགས་གཙོ་བླ་ཆེན་ཐའེ་ཅི་ཐན་ནའོན་ལགས་དང་མཇལ་མོལ་གྱིས་ནང་བསྟན་སྤྱི་དང་ལྷག་དོན་དུ་གསང་སྔགས་རྡོ་རྗེ་ཐེག་པའི་སྐོར་ལ་བཀའ་བསྡུར་བྱུང་ཡོད་པར་རིན་པོ་ཆེ་མཆོག་གི་ཕྱག་མཛོད་བསྟན་འཛིན་མཁྱེན་བརྩེ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། བྱུང་གནང་སོང་ཨ་ནེ་དེ་བླ་ཆེན་གྱི་སྒྲུབ་བྱེད་ལས། ཁོ་རང་དགོན་པ་ལ་གདན་ཞུ་གནང་བྱས་ཕེབས་བསུ་དང་ཨ་ནེ། ད་བོད་ཀྱི་ཝེ་ཏི་ནམ་ལ་ཆིབས་བསྒྱུར་གནང་བ་དེ་ཐུགས་རྗེ་ཆེ་ཨ་ནེ་མ་འོངས་པ་ཡིན་ནའི་ད་ཡང་ནས་ཡང་དུ་ཨ་ནེ་བསྟན་པའི་བྱ་བ་དང་བསྟན་པ་སྤེལ་ཡག་གི་ཆེད་དུ་ཆིབས་བསྒྱུར་གནང་རོགས་གནང་སྙན་སེང་ཞུས་གནང་སོང་ཨ་ནེ་དེ་ནས་ད་ད་ལ་ཟེར་ས་ཁུལ་གཅིག་ལ་ཆིབས་བསྒྱུར་གནང་བ་རེད་དེ་ལ་བཙུན་དགོན་དང་དེ་འདྲའི། ཁག་ཁ་ཤས་ཅིག་ལ་ཆིབས་བསྒྱུར་དང་བཀའ་ཆོས་བཀའ་སློབ་ཨ་མི་མང་ལ་བཀའ་ཆོས་སོགས་ཀྱང་གནང་བ་རེད། ཐེངས་འདིར་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ཝེ་ཏི་ནམ་དུ་ཆིབས་བསྒྱུར་གནང་བ་འདི་ནི་ཁོང་གི་སྐུ་ཚེའི་ལོ་རྒྱུས་ནང་ཐེངས་དང་པོ་ཡིན་འདུག་པ་དང་སྤྱི་ཟླ་བཅུ་གཅིག་ཚེས་གསུམ་ནས་བརྒྱད་བར་ཝེ་ཏི་ནམ་ནང་པའི་མཐོ་སློབ་ཏུ་ཡུལ་དེའི་བླ་ཆེན་ཁག་དང་ཕན་ཚུན་མཇལ་འཕྲད་དང་གཙུག་ལག་ཁང་དང་དཔེ་མཛོད་ཁང་དེ་བཞིན་མཐོ་སློབ་ཀྱི་དགེ་འདུན་པ་དང་བཙུན་མ་བཅས་ལ་བཀའ་ཆོས་གནང་འདུག་པ་དང་སྤྱི་ཟླ་བཅུ་གཅིག་ཚེས་དགུ་ནས་བཅུ་གཅིག་བར་ཝེ་ཏི་ནམ་གྲོང་ཁྱེར་དཱ་ལད་དུ་གདན་ཞུས་ལྟར་རིན་པོ་ཆེ་མཆོག་གིས་ས་གནས་དེ་ཡི་དགོན་པ་ཁག་དང་དད་ལྡན་སེར་སྐྱ་ཕོ་མོ་རྣམས་ལ་བཀའ་དབང་དང་བཀའ་ཆོས་སྩལ་འདུག་པ་དང་ཡང་སྤྱི་ཟླ་བཅུ་གཅིག་ཚེས་བཅུ་གཉིས་ནས་ཚེས་བཅུ་གསུམ་བར་ཝེ་ཏི་ནམ་གྲོང་ཁྱེར་ཧ་ནུ་ཡི་དུ་ཆིབས་བསྒྱུར་གྱིས་ཁུལ་དེར་ཆགས་པའི་ཕུག་དགོན་པར་གནས་གཟིགས་དང་སེར་སྐྱ་ཕོ་མོ་རྣམས་ལ་བཀའ་ཆོས་སྩལ་འདུག་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གི་ངོ་དེབ་དྲ་ལམ་ཐོག་ཁོང་གིས་ཝེ་ཏི་ནམ་ཁུལ་གྱི་མཛད་འཕྲིན་དང་འབྲེལ་བའི་སྐོར་པར་རིས་དང་བརྙན་ཐུང་སོགས་འགྲེམས་སྤེལ་གནང་བའི་ནང། ཝེ་ཏི་ནམ་གྱི་དད་ལྡན་སེར་སྐྱ་ཕོ་མོ་སྟོང་ཕྲག་མང་པོ་ཡིས་དགའ་དད་སྤྲོ་གསུམ་གྱི་སྒོ་ནས་ཕེབས་བསུ་གཟབ་རྒྱས་ཞུས་འདུག།

དེ་སྔོན་ཕྱི་ཟླ་བདུན་པ་ནས་དགུ་པའི་བར་སིང་ཀ་པུར་དང་ཨུ་རུ་སུ། དེ་བཞིན་སོག་པོ་བཅས་ཀྱི་ནང་ཆོས་ཕྱོགས་ཀྱི་མཛད་འཕྲིན་མང་དག་ཅིག་བསྐྱངས་ཡོད་པ་རེད། ཞུ་མཁན་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་མོན་གྱི་བླ་མ་ལྷ་རྒྱལ་རིན་པོ་ཆེ་མཆོག་དགའ་ལྡན་ཚོགས་ཆེན་དུ། ཚོགས་ཆེན་སྤྲུལ་སྐུའི་ཆོས་ཞུགས་གནང་ཡོད་པའི་སྐོར་ལ། རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། མོན་གྱི་བླ་མ་ལྷ་རྒྱལ་རིན་པོ་ཆེ་མཆོག་དགའ་ལྡན་ཚོགས་ཆེན་དུ་ཚོགས་ཆེན་སྤྲུལ་སྐུའི་ཆོས་ཞུགས་གནང་བ་མ་ཟད། དགའ་ལྡན་བྱང་རྩེ་གྲྭ་ཚང་དུའང་ཆོས་ཞུགས་གནང་བ་སོགས་དང་འབྲེལ་ནས། ཁོང་གིས་མ་འོངས་ཤར་མོན་ནས་ནུབ་ལ་དྭགས་བར། ནང་བསྟན་འཛིན་སྐྱོང་གནང་རྒྱུ་ཡིན་སྐོར་གོང་ས་མཆོག་གིས་བཀའ་སློབ་གནང་བ་སོགས་ཀྱི་གནས་ཚུལ་ཞིག་ཡོད། ཟླ་བ་འདིའི་ཕྱི་ཚེས་བཅོ་ལྔ་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ངོས་འཛིན་གནང་བའི། རྒྱ་གར་བྱང་ཤར་མོན་རྟ་དབང་ཁུལ་གྱི་སྤྲུལ་སྐུ་རྣམ་གསུམ་གྱི་ཡ་གྱལ། ལྷ་རྒྱལ་རིན་པོ་ཆེ་སྐུ་འཕྲེང་དགུ་པ་མཆོག་གི་ཡང་སྲིད་སྐུ་འཕྲེང་བཅུ་པ། ལ་དྭགས་སུ་འཁྲུངས་པ་བསྟན་འཛིན་དབང་ཆེན་ལགས་དགའ་ལྡན་ཚོགས་ཆེན་དུ་ཚོགས་ཆེན་སྤྲུལ་སྐུའི་ཆོས་ཞུགས་མཛད་སྒོ་དང་འབྲེལ་དགའ་ལྡན་བྱང་རྩེ་གྲྭ་ཚང་དུའང་ཆོས་ཞུགས་མཛད་སྒོ་ཚོགས་གནང་ཡོད་ཅིང་མཛད་སྒོའི་ཐོག་དགའ་ལྡན་ཤར་བྱང་གཉིས་ཀྱི་མཁན་ལས་ཟུར་རྣམ་པ་དང་རྣམ་རྒྱལ་གྲྭ་ཚང་གི་མཁན་པོ་དང་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དང་གཞན་ཡང་རྒྱ་གར་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཙོས་པའི

ཁོང་ཚོས་མོན་གྱི་མི་དམངས་དང་ལ་དྭགས་ཀྱི་མི་དམངས་དང་གྲྭ་པ་དང་སེར་སྨད་དང་བྱང་རྩེ་གྲྭ་ཚང་ནས་གྲྭ་པ་ཚང་མ་ལ་བླ་སྤྱི་གི་གྲྭ་པ་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན། ང་རང་གིས་ཡང་ད་ལྟ་བར་དུ་ཐེངས་ནང་བཤུས་དེ་རེད་ང་རང་གིས་ད་མི་ཚེ་ནང་ནས་ཐེངས་ནང་བཤུས་ཆུ་རྗེ་བརྒྱད་དེ་འོང་དེ་བྱས་ཙང་ཐུགས་རྗེ་ཆེ་ཞུ་ཡ་ཡིན་བཀའ་དྲིན་ཆེ། སྐབས་དེར་མཛད་སྒོའི་ཐོག་རྒྱ་གར་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ནས་ལྷ་རྒྱལ་རིན་པོ་ཆེ་སྐུ་འཕྲེང་དགུ་པ་མཆོག་དགོངས་པ་རྫོགས་པའི་རྗེས། མོན་ཁུལ་གྱི་མི་དམངས་རྣམས་སེམས་སྡུག་ཆེན་པོ་བྱུང་ཡང། སྟོན་པའི་བཀའ་དྲིན་ལ་བརྟེན་ནས་ལོ་གཉིས་ཀྱི་རྗེས་སུ་རིན་པོ་ཆེ་མཆོག་གི་ཡང་སྲིད། ལ་དྭགས་སུ་འཁྲུངས་ཤིང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ལ་བརྟེན་ནས་ཁོང་གི་ཡང་སྲིད་འཚོལ་ཞིབ་བྱ་རྒྱུར་དཀའ་ངལ་གང་ཡང་མ་བྱུང་བ་སོགས་འགྲེལ་བརྗོད་དང་འབྲེལ་གསུང་དོན་ལ།

ལྷ་རྒྱལ་རིན་པོ་ཆེ་མཆོག་གི་ཡང་སྲིད་སྐུ་འཁྲུངས་པ་ཡིན་པའི་འགྲེལ་བརྗོད་གནང་སོང། ཡང་དགའ་ལྡན་བྱང་རྩེ་གྲྭ་ཚང་གི་མཁན་རིན་པོ་ཆེ་བློ་བཟང་བསྟན་པ་མཆོག་གི་གསུང་དོན་ལ། འགྲོ་ལ་ཕན་བདེ་མ་ལུས་པ་འབྱུང་བའི་གནས་སངས་རྒྱས་ཀྱི་བསྟན་པ་དང་བསྟན་པ་དེ་འཛིན་གྱི་སྐྱེས་བུ་དམ་པ་རྣམས་ལ་རག་ལུས་ཡོད་དུས། ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ལྷ་རྒྱལ་རིན་པོ་ཆེ་མཆོག་གི་དབུ་སྐྲ་གཙུག་ཕུད་བཞེས་གནང་བའི་སྐབས་སུ་ལུང་བསྟན་གྱི་ཚུལ་དུ། མ་འོངས་པར་ཤར་མོན་ནས་ནུབ་ལ་དྭགས་བར། སྤྲུལ་སྐུ་ཁོང་རྣམ་པས་བསྟན་པ་འཛིན་རྒྱུ་ཡིན་པའི་བཀའ་གནང་བ་ལྟར། དེ་བས་ཚང་མས་དེའི་ཐོག་ཐུགས་སྨོན་གནང་བའི་གཞེན་སྐུལ་གནང་ཡོད་པ་རེད། གོང་ས་མཆོག་གིས་དེ་དུས་ལ་ལུང་བསྟན་གྱི་ཚུལ་དུ། མ་འོངས་པར་ཁོང་ཚོ་སྤྲུལ་སྐུ་ཁོང་རང་ཚོ་ལོ་བཅོ་ལྔ་དང་ལོ་བཅུ་དང་ལོ་བཅོ་ལྔ་གི་རྗེས་ལ་ཤར་མོན་ནས་ནུབ་ལ་དྭགས་ཀྱི་བར་དུ་སངས་རྒྱས་ཀྱི་བསྟན་པ་དེ་ཁོང་རང་ཚོ་གིས་འཛིན་གྱི་རེད་ད་ཟེར་ནས་འོ་དེ་ཞེས་རིན་པོ་ཆེ་ནས་གོང་ས་མཆོག་གིས་དུས་སུ་གསུངས་སོང། དེ་བཞིན་ཡང་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེ་མཆོག་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས། ལྷ་རྒྱལ་རིན་པོ་ཆེ་མཆོག་རྣམ་རྒྱལ་གྲྭ་ཚང་དུ་བདག་ཉར་གྱིས་བསླབ་པ་སློབ་གཉེར་གྱི་ཐོག་ཐུགས་ཁུར་བཞེས་དགོས་པའི་ལམ་སྟོན་གནང་བ་གཞིར་བཟུང་གིས་ད་བར་འདས་པའི་ལོ་ངོ་དྲུག་གི་རིང་ཁོང་ནས་གང་ལེགས་གནང་ཡོད་པ་མ་ཟད་ད་དུང་མུ་མཐུད་གནང་འཆར་ཡོད་པ་གསུངས་གནང་སོང། དེ་འདྲ་ཡིན་ཙང་ད་རྒྱལ་བ་རིན་པོ་ཆེས་བཀའ་ཕེབས་པ་གཞིར་བཟུང་གིས་ད་ལྟ་ལོ་དྲུག་ལྷག་ཙམ་ལ། སོ་སོའི་ངོས་ནས་རྒྱལ་བ་རིན་པོ་ཆེའི་བཀའ་དགོངས་གཞིར་བཟུང་གིས་རིན་པོ་ཆེ་གཅེས་སྐྱོང་བྱེད་ཡ། གང་ཅིའི་ཐད་ལ་དཔེ་སོ་སོ་གི་སེམས་ཁུར་བྱས་ཀྱིས་གང་ཐུབ་ཅི་ཐུབ་གིས། ད་ལྟ་ང་ཚོ་དབྱིན་ཇིའི་སྐད་མ་གསུངས་ན my best། དེ་འདྲས་ཀྱིས། ད་ལྟ་བར་དུ་ཞུས་བཞག་ཡོད་མ་འོངས་པར་ཡིན་ན་ཡང་རྒྱལ་བ་རིན་པོ་ཆེས་བཀའ་གནང་ཚར་ཡིན་ཙང་གང་ཐུབ་ཅི་ཐུབ་ཡོད་ཞུ་ཆོག་པ་བྱེད། དེ་བཞིན་ཨ་ལྷ་རྒྱལ་རིན་པོ་ཆེ་མཆོག་གི་ཡང་སྲིད་ངོས་འཛིན་ཞུ་རྒྱུར་ཐུགས་ཁུར་འགན་བཞེས་གནང་མཁན། དགའ་ལྡན་བྱང་རྩེ་གྲྭ་ཚང་གི་ཐུབ་བསྟན་ཡར་འཕེལ་རིན་པོ་ཆེ་མཆོག་གིས་གསུངས་ཡག་ལ། ལྷ་རྒྱལ་རིན་པོ་ཆེ་མཆོག་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཟིགས་པ་རྒྱ་ཆེན་ཡོད་པ་ནང་བཞིན་གྱིས། ཁོང་རྣམ་པས་ཀྱང་དེ་ལྟར་ཐུགས་རེ་གནང་བཞིན་པ་གསུངས་གནང་བྱུང། གོང་ས་སྐྱབས་མགོན་ཆེན་པོས་དུས་ནས་དུས་སུ་ཨེ་ནི་ལྷ་རྒྱལ་རིན་པོ་ཆེ་ལ་ཡང་གཟིགས་པ། ག་འདྲས་ཞིག་ཡོད་མེད་ཨེ་ནི་ཅིག་གསུང་ཆོས་ཡ་དང། འདི་པར་ཕེབས་པའི་སྐབས་ལ་ཡང་རྣམ་པ་ཚོས་ཆ་ཚང་གིས་གཟིགས་བསྡད་ཡོད་རེད་ཨེ་ནི་དེ་འདྲས་ཡིན་ཙང། ཅིག་མི་རིགས་ཀྱི་ནང་པ་ཕན་ཚུན་མཐུན་ལམ་ཡོང་ཡག་དང་ད་ག་ནང་བཞིན་གྱི་ཅིག་དུས་རབས་དང་མ་བསྒྲིབས་འགྲོ་དུས་གང་ལ་རྒྱལ་བ་རིན་པོ་ཆེ་རང་གིས་ཨེ་ནས་བྱིན་གྱིས་བརླབས་ཅེས་བླ་མ་བྱིན་དུས་གང་ལ་ཨེ་ནས་ཅིག་འཛམ་གླིང་ཡུལ་གྲུ་ཀུན་ལ་ཕན་ཐོགས་ཡག་པོ་ཞེ་པོ་ཞིག་ཡོང་ཐུབ་ཡག་གི་ང་ཚོས་རེ་བ་དེ་འདྲ་ཞུ་གི་ཡོད། རྗེ་བཙུན་ལྷ་རྒྱལ་རིན་པོ་ཆེ་སྐུ་འཕྲེང་དང་པོ་དེ་ནི་བོད་དུ་གྲུབ་ཐོབ་ཐང་སྟོང་རྒྱལ་པོའི་སྐབས་མོན་ཡུལ་དུ་རྒྱལ་པོ་ཀ་ལ་དབང་པོའི་བཙུན་མོ་འགྲོ་བ་བཟང་པོ་གཉིས་ཀྱི་སྲས། ལྷ་སྲས་ཀུན་ཏུ་བཟང་པོའི་ཡང་སྲིད་དུ་ངོས་འཛིན་བྱས་པ་ནས་བཟུང། ད་བར་སྐུ་འཕྲེང་བཅུ་བྱུང་ཡོད་པའི་ཁྲོད། ལྷ་རྒྱལ་རིན་པོ་ཆེ་སྐུ་འཕྲེང་དགུ་པ་ཐུབ་བསྟན་འཇིགས་མེད་རིན་པོ་ཆེ་མཆོག། མོན་ཁུལ་གྱི་མི་དམངས་རྣམས་ལ་ཕན་ཐོགས་རྒྱ་ཆེ་བསྒྲུབས་ཡོད་པ་མ་ཟད། མོན་ཁུལ་ནས་དགའ་ལྡན་བྱང་རྩེ་གྲྭ་ཚང་དུ་གྲྭ་རྒྱུན་བཏང་གནང་མཛད་པ་སོགས་མཛད་འཕྲིན་རྒྱ་ཆེ་བསྐྱངས་པའི་མཐར་ཁོང་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོའི་ཟླ་བ་བཅུ་གཅིག་པའི། ཚེས་ཉིས་རྩ་དགུ་ཉིན་དགུང་ལོ་དྲུག་ཅུ་རེ་བརྒྱད་པའི་ཐོག་དགོངས་པ་རྫོགས་པའི་རྗེས་ཁོང་གི་སློབ་ཚོགས་གདུལ་བྱ་རྣམས་ཀྱིས་རེ་འདུན་བཏོན་པ་ལྟར། དགའ་ལྡན་བྱང་རྩེ་གྲྭ་ཚང་གི་ཐུབ་བསྟན་ཡར་འཕེལ་རིན་པོ་ཆེ་མཆོག་ནས། ལྷ་རྒྱལ་རིན་པོ་ཆེ་མཆོག་གི་ཡང་སྲིད་རྩད་གཅོད་ཀྱི་ཐུགས་ཁུར་འགན་བཞེས་ཀྱི་འོག་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོའི་ཟླ་བ་གསུམ་པའི་ཚེས་ཉིས་རྩ་བདུན་ཉིན། ལ་དྭགས་སུ་འཁྲུངས་པའི་ཁྱེའུ་བསྟན་འཛིན་དབང་ཆེན་ལགས་སུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཡ་མཚན་རྨད་བྱུང་གི་རྟགས་དང་མཚན་མ། དུ་མ་གཟིགས་པ་སོགས་ལ་བརྟེན་ནས་དགོན་པ་ཁག་གཉིས་ནས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་བརྒྱད་པའི་ཚེས་གཅིག་ཉིན་ཁྱེའུ་དེ་ལྷ་རྒྱལ་རིན་པོ་ཆེ་སྐུ་ཕྲེང་དགུ་པའི་ཡང་སྲིད་དུ། ངོས་འཛིན་ཕྱག་རྟགས་བཀའ་ཡིག་ཕེབས་པའི་རྗེས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་བཅུ་གཅིག་པའི་ཚེས་གཅིག་ཉིན་དབུ་སྐྲ་གཙུག་ཕུད་བཞེས་གནང་ཞིང། སྐུ་བཅར་རྣམ་རྒྱལ་གྲྭ་ཚང་དུ་ཡང་སྲིད་རིན་པོ་ཆེ་མཆོག་ནས་ཐུན་མོང་རིག་གནས་དང། ནང་དོན་རིག་པའི་གཞུང་ལུགས་ཁག་ལ་ལོ་ངོ་དྲུག་གི་རིང་སློབ་གཉེར་གནང་བའི་རྗེས་བྱང་རྩེ་གྲྭ་ཚང་གི་བྲག་ཉི་ཁང་ཚན་དང། དེ་བཞིན་གྲྭ་ཚང་དང་བླ་སྤྱི་བཅས་རིམ་པས་བརྒྱུད་དེ་གསོལ་འདེབས་ཞུས་པ་ལྟར། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་རིན་པོ་ཆེ་མཆོག་ལ་དགའ་ལྡན་ཚོགས་ཆེན་གྱི་སྤྲུལ་སྐུའི་མཚན་གནས་གནང་སྟེ། འདི་ཚེས་བཅོ་ལྔ་ཉིན་དགའ་ལྡན་ཚོགས་ཆེན་དུ་ཚོགས་ཆེན་སྤྲུལ་སྐུའི་ཆོས་ཞུགས་དང། དགའ་ལྡན་བྱང་རྩེ་གྲྭ་ཚང་དུ་ཆོས་ཞུགས་གནང་ཡོད་པ་རེད། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་སྤེལ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཨ་མི་རི་ཀའི་ཚོང་པའི་ལྷན་ཚོགས་ཀྱི་སྒྲིག་འཛུགས་ཀྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་དགའ་བསུའི་ཐལ་སྒྲ་སྒྲོག་པར་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་ལྷན་ཚོགས་ཀྱིས་སྐྱོན་བརྗོད་གནང་བཞག་དེ་ཡང་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་ལྷན་ཚོགས་ཀྱིས་གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང། རྒྱ་ནག་གཞུང་གིས་ཤིན་ཅང་ནང་ཨུ་གུར་ཁ་ཆེའི་མི་རིགས་ཀྱི་ཐོག་མི་སྤྱོད་ལས་འདས་པའི་མི་རིགས་རྩ་མེད་བཟོ་བའི་སྲིད་ཇུས་འཛིན་བཞིན་དུ་ཨ་རིའི་ཚོང་ལས་ཚོགས་པས་མུ་མཐུད་ནས་རྒྱ་ནག་དང་ལྷན་དུ་ཚོང་འབྲེལ་བྱ་བཞིན་པར་ངོ་རྒོལ་མཐའ་གཅིག་ཏུ་གནང་བཞག། དེ་ཡང་རྒྱལ་སྤྱིའི་ཆོས་དད་ལྷན་ཁང་གིས། རྒྱ་ནག་གིས་ཤིན་ཅང་ནང་ལ་ཁ་ཆེའི་གྲངས་ཉུང་མི་རིགས་ཁྱོན་ཆེ་འཛིན་བཟུང་བཀག་ཉར་བྱེད་བཞིན་པ་དང་ངལ་རྩོལ་བཙན་སྐུལ་བྱེད་བཞིན་པ། བུད་མེད་ལ་བཙན་གཡེམ་བྱེད་བཞིན་པ། དེ་བཞིན་རང་གི་ཐུན་མོང་མ་ཡིན་པའི་རིག་གཞུང་དང་ཆོས་དད་རང་དབང་ལ་རྡོག་རོལ་གཏོང་བཞིན་པ་སོགས་གསུངས་པའི་ཐོག་རྒྱ་ནག་གིས་ཨུ་གུར་ཙམ་མིན་པར་རྒྱ་ནག་ནང་གསང་བའི་ཐོག་ནས་ཆོས་བྱེད་མཁན། ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་རྗེས་འབྲང་པ་དང། དེ་བཞིན་ཡེ་ཤུའི་ཆོས་ལུགས་གསར་པའི་ལྷ་ཁང། ཕ་ལུང་ཀོང་ཉམས་ལེན་བྱེད་མཁན་སོགས་གྲངས་ཉུང་མི་རིགས་མང་པོའི་ཆོས་དད་རང་དབང་ལ་རྡོག་རོལ་གཏོང་བཞིན་པའི་སྐྱོན་བརྗོད་གནང་བཞག། དེ་བཞིན་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་སྤེལ་བའི་གསལ་བསྒྲགས་དེའི་ནང། ཨ་རིའི་ཚོང་པའི་ལྷན་ཚོགས་ཀྱིས་རྒྱ་ནག་ནང་ཁྲིམས་འགལ་དང་རྒྱལ་སྤྱིའི་ཁྲིམས་ལུགས་སོགས་ལ་རྩིས་མེད་རྡོག་རོལ་གཏོང་བཞིན་པ་དང། ཡ་ང་སྙིང་རྗེ་མེད་པར་གྲངས་ཉུང་མི་རིགས་ཀྱི་རང་གི་ཐུན་མོང་མ་ཡིན་པའི་ཆོས་དད་རང་དབང་ལ་ལམ་ལུགས་ལྡན་པའི་ཐོག་ནས་རྡོག་རོལ་གཏོང་མཁན་རྒྱ་ནག་དམར་པོའི་གཞུང་དང་ལྷན་ཚོང་འབྲེལ་བྱ་མི་ཉན་ཞེས་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་ནན་སི་ཀྲུ་ཀེ་ལགས་ཀྱིས་གསུངས་བཞག། དེ་བཞིན་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་གིས་རྒྱ་ནག་དང་མཉམ་ཚོང་འབྲེལ་གོང་འཕེལ་གཏོང་ཐབས་སུ་ཞུ་གཏུག་བྱ་མཁན་ཨ་མི་རི་ཀའི་ཚོང་འབྲེལ་ལས་ཁང་དང་གྲོས་ཚོགས་ཀྱི་འཐུས་མི་ཟུར་པ་སོགས་ལའང་སྐྱོན་བརྗོད་གནང་བའི་ཐོག་སྲིད་འཛིན་ཇོ་བྷ་ཏན་མཆོག་དང་ཨ་མི་རི་ཀའི་གྲོས་ཚོགས་ཀྱི་ངོས་ནས་རྒྱ་ནག་གི་ཁེ་ཕན་གཙོ་བཟུང་བྱ་མཁན་ཨ་མི་རི་ཀའི་ཚོང་ལས་ཚོགས་པ་དེ་ཚོར་བཀག་འགོག་གནང་དགོས་པ་རེད་ཅེས་གསུངས་བཞག། རིང་མིན་ཕྱི་ཟླ་དང་པོའི་ནང་ཐེ་ཝན་གྱི་སྲིད་འཛིན་འོས་བསྡུའི་ནང་ཞུགས་མཁན་ཐེ་ཝན་གྱི་ཕྱོགས་འགལ་ཆབ་སྲིད་ཚོགས་པ་ཚོའི་ཐུན་མོང་གི་སྲིད་འཛིན་གྱི་འོས་མི་མོས་མཐུན་བྱུང་མེད་པ་རེད། དེ་ཡང་ད་ལྟའི་ཐེ་ཝན་གཞུང་འཛིན་དམངས་གཙོ་ཡར་རྒྱས་ཚོགས་པའི་ཁ་གཏད་ཕྱོགས་འགལ་ཆབ་སྲིད་ཚོགས་པ་གཙོ་བོ་གཉིས་པོ་སྟེ། ཐེ་ཝན་རྒྱལ་ཡོངས་ཆབ་སྲིད་ཚོགས་པ་དང་ཐེ་ཝན་མི་དམངས་ཀྱི་ཚོགས་པ་ཞེས་པ་གཉིས་པོས་གཟའ་སྤེན་པའི་ཉིན་གསར་འགོད་ལྷན་ཚོགས་ཐོག་ལ་ཁོང་ཚོའི་སྲིད་འཛིན་གྱི་འོས་མིའི་ཐད་གསལ་སྟོན་བྱེད་ཀྱི་རེ་བ་བྱས་པ་ལས་ལྡོག་སྟེ། ཁོང་ཚོ་ཚོགས་པ་ཁག་གཉིས་པོར་ཐུན་མོང་གི་སྲིད་འཛིན་གྱི་འོས་མི་མོས་མཐུན་མ་བྱུང་པའི་རྐྱེན་གྱིས་བསྐྱར་དུ་གོ་བསྡུར་བྱ་དགོས་ཀྱི་ཡོད་པའི་སྐོར་གསལ་བསྒྲགས་བྱས་ཡོད་པ་རེད། ད་རེས་ཆབ་སྲིད་ཚོགས་པ་ཆེ་ཁག་གཉིས་ཀྱི་སྲིད་འཛིན་འོས་མི་ཐུན་མོང་གི་མོས་མཐུན་མ་བྱུང་བ་དེ་ཡིས། སྲིད་འཛིན་གྱི་འོས་མིའི་ནང་བཞེངས་མཁན་ཐེ་ཝན་དམངས་གཙོ་ཡར་རྒྱས་ཚོགས་པ་ནས་ཡིན་པའི་ད་ལྟའི་ཐེ་ཝན་གྱི་སྲིད་འཛིན་སྐུ་གཞོན་སྐུ་ཞབས་ཝི་ལིམ་ལའེ་མཆོག་སྲིད་འཛིན་གྱི་འོས་མིའི་འགྲན་བསྡུར་ནང་གཙོ་བོ་ཆགས་ཀྱི་ཡོད་པ་དང་ཁོང་ནི་ད་ལྟའི་ཐེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཡེ་ཝན་མཆོག་གི་རྒྱུན་འཛིན་པ་ཆགས་རྒྱུའི་ཐུགས་རེ་གནང་གི་ཡོད་པ་རེད། ལྕམ་ཚའེ་ཡེ་ཝན་མཆོག་གིས་ཐེ་ཝན་གྱི་སྲིད་འཛིན་གྱི་མཛད་ཁུར་དུས་ཡུན་གཉིས་བཞེས་ཏེ་ལོ་བརྒྱད་ཕྱིན་པའི་རྗེས་སྲིད་འཛིན་དུ་བསྐྱར་དུ་བཞེངས་ཆོག་གི་མེད་པ་རེད། ཐེ་ཝན་གྱི་སྲིད་འཛིན་འོས་བསྡུའི་ནང་ཉེན་ཁ་ཞིག་ནི་ཐེ་ཝན་དང་རྒྱ་ནག་གི་འབྲེལ་ལམ་དེ་ཡིན་ཞིང། ཐེ་ཝན་དམངས་གཙོ་ཡར་རྒྱས་ཚོགས་པས་ཐེ་ཝན་རང་ཉིད་ཀྱི་སྟངས་འཛིན་འོག་ཏུ་གནས་དགོས་པ་དང་ཐེ་ཝན་དང་ཨ་མི་རི་ཀ་དང་མཉམ་དུ་གནས་དགོས་པ། ཐེ་ཝན་རང་ཉིད་ཀྱི་ཁྲིམས་ལུགས་ཀྱི་ཁྱབ་ཁོངས་ནས་ཐེ་ཝན་རང་སྲུང་ལ་མཁོ་བའི་གོ་མཚོན་མཁོ་སྤྲོད་བྱ་དགོས་པའི་སྐོར་གསུང་གི་ཡོད་པ་རེད། ཐེ་ཝན་གྱི་སྐུ་ཚབ་ནས་ད་ལན་ཨ་མི་རི་ཀའི་ནང་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཀྱི་ཞོར་དུ་ཨ་མི་རི་ཀའི་སྲིད་འཛིན་ཇོ་པཱེ་ཏན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅི་ཕིང་རྣམ་གཉིས་མཇལ་འཕྲད་གྲོས་མོལ་གནང་བ་དེས་ཐའེ་ཝན་གྱི་དངངས་འཚབ་ཆུང་དུ་འགྲོ་བའི་རེ་བ་ཡོད་ཅེས་གསུངས་བཞག་དེ་ཡང་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཨ་མི་རི་ཀའི་སན་ཕརན་སིས་ཀོ་ནང་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་དབུ་ཁྲིད་རྣམས་ཀྱི་ལྷན་ཚོགས་སྐབས་དགུང་ལོ་དགུ་བཅུ་གོ་གཉིས་ལ་སོན་པ་ཐའེ་ཝན་གྱི་སྐུ་ཚབ་ཚོང་པ་མོ་རིས་ཆང་ལགས་ཀྱིས། ཁ་སང་རེས་གཟའ་པ་སངས་ཉིན་རྒྱ་ནག་དང་ཨ་མི་རི་ཀའི་སྲིད་འཛིན་རྣམ་གཉིས་ཟུར་མཇལ་གནང་ཐུབ་པ་དེས། རྒྱལ་སྤྱིའི་སྟོབས་ཆེན་རྒྱལ་ཁབ་གཉིས་ཀྱི་དབར་དང་དེ་བཞིན་མངའ་ཁུལ་གྱི་དངངས་འཚབ་ནང་ཆུང་དུ་འགྲོ་བའི་རེ་བ་ཡོད་ཅེས་གསུངས་བཞག་ཡང་ཆང་ལགས་ཀྱིས། མངའ་ཁུལ་ནང་ཞི་བདེ་མེད་པ་ཡིན་ན་དགོས་མཁོ་རྣམས་ཕར་ཚུར་མཁོ་སྤྲོད་བྱ་རྒྱུ་འགོ་འཛུགས་བྱ་རྒྱུ་ཁག་པོ་ཡིན་པ་དང། སྲིད་འཛིན་སྦའི་ཏན་དང་ཞི་ཅིན་ཕིང་རྣམ་གཉིས་ཀྱིས་ཡུལ་གྲུ་གཉིས་ཀྱི་དབུ་ཁྲིད་དང་དམག་མིའི་ཆེས་མཐོའི་དཔོན་རིགས་དབར་ཐད་ཀར་འབྲེལ་ལམ་བསྐྱར་གསོ་བྱ་རྒྱུར་མོས་མཐུན་གནང་བ་དེ་ནི་བཟང་ཕྱོགས་ཀྱི་འགྱུར་བ་ཞིག་ཡིན་པ་དང། དེས་རྒྱ་ནག་དང་ཨ་མི་རི་ཀའི་དབར་དངངས་འཚབ་ཆུང་དུ་འགྲོ་རྒྱུར་ཕན་ཐོགས་ཡོང་ངེས་རེད་ལ་ཐེ་ཝན་གྱི་ཞི་བདེ་ལྷིང་འཇགས་ལའང་ཕན་ཐོགས་ཡོང་ངེས་རེད་ཅེས་གསུངས་བཞག། མི་འབོར་ས་ཡ་ཉི་ཤུ་རྩ་གསུམ་ཙམ་ཡོད་པའི་ཐེ་ཝན་ནི་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་ལམ་ཐོག་ཚེར་མ་ལྟ་བུའི་གནད་དོན་ཞིག་ཡིན་པ་རེད། ཉེ་བའི་ལོ་ཤས་ནང། རྒྱ་ནག་གིས་ཐེ་ཝན་གྱི་ཐོག་ལ་དྲག་པོའི་དམག་དོན་འཐབ་ཇུས་ཀྱི་ཐོག་ནས་གནོན་ཤུགས་སྤྲོད་ཐབས་བྱས་ཡོད་པ་རེད་ལ། རྒྱུན་དུ་ཐེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་ལུགས་བཤད་བཞིན་པ་རེད། ཨ་མི་རི་ཀས་ཐེ་ཝན་གྱི་བདེ་སྲུང་སྲུང་སྐྱོབ་བྱ་བཞིན་པའི་ཐོག་གལ་སྲིད་རྒྱ་ནག་གིས་ཐེ་ཝན་ཐོག་བཙན་རྒོལ་བྱས་པ་ཡིན་ན་ཨ་མི་རི་ཀས་ཐེ་ཝན་ལ་རྒྱབ་སྐྱོར་བྱེད་རྒྱུའི་སྲིད་ཇུས་འཛིན་བཞིན་པ་རེད། ད་ལན་ཨ་མི་རི་ཀའི་ནང་ལ་རྒྱ་ནག་དང་ཨ་མི་རི་ཀའི་སྲིད་འཛིན་རྣམ་གཉིས་ཆུ་ཚོད་བཞི་ཙམ་རིང་ཟུར་མཇལ་གནང་པའི་སྐབས་ཞི་ཅིན་ཕིན་གྱིས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་ཏན་ལ་ཐའེ་ཝན་གྱི་རང་བཙན་ལ་རྒྱབ་སྐྱོར་མ་གནང་བར། ཐའེ་ཝན། རྒྱ་ནག་དང་མཉམ་དུ་ཟླ་སྒྲིལ་གཏོང་རྒྱུར་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་ཞུས་ཡོད་འདུག། གཤམ་ལ་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་བ་ཡིན། ཧྥི་ལི་པིན་སིའི་སྲིད་འཛིན་མཱར་ཀོ་སི་ཡིས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་དང་ཐུག་འཕྲད་བྱས་ཏེ་ལྷོ་རྒྱ་ནག་རྒྱ་མཚོའི་ནང་གི་ཛ་དྲག་གི་དཀའ་རྙོག་ཆུང་དུ་གཏོང་ཐབས་ཀྱི་ཐབས་ལམ་འཚོལ་ཐབས་གནང་འདུག་དེ་ཡང་ཧྥི་ལི་པིན་སིའི་སྲིད་འཛིན་གྱིས་ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་བརྒྱད་རེས་གཟའ་སྤེན་པའི་ཉིན་རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་དང་ཐུག་འཕྲད་བྱས་ཏེ་ལྷོ་རྒྱ་ནག་རྒྱ་མཚོའི་ནང་གི་ཛ་དྲག་གི་དཀའ་རྙོག་ཆུང་དུ་གཏོང་ཐབས་དང་ཧྥི་ལི་པིན་སི་ཡི་ཉ་པ་རྣམས་ཉ་འཛིན་གྱི་ལས་ཀ་བསྐྱར་གསོ་ཡོང་ཐབས་ཀྱི་ཐབས་ལམ་འཚོལ་རྟོགས་བྱས་ཡོད་ཅིང། ཧྥི་ལི་པིན་སི་དང་རྒྱ་ནག་གཉིས་པོར་ཕན་ཚུན་མུ་མཐུད་ནས་འབྲེལ་ལམ་དགོས་ཀྱི་ཡོད་པར་བརྟེན་ད་རེས་དབུ་ཁྲིད་གཉིས་ཀྱི་གྲོས་མོལ་དེ་ནི་གཙོ་བོ་གཅིག། ཞི་བདེ་རྒྱུན་གནས་ཡོང་ཐབས་དང། མཚོ་ཁ་སྒོ་མོ་ཕྱེ་རྒྱུ་རྒྱུན་འཁྱོངས་བྱ་རྒྱུ། ལྷོ་རྒྱ་ནག་རྒྱ་མཚོའི་ཐོག་མཁའ་ལམ་འགྲིམ་འགྲུལ་གྱི་གནད་དོན་ཐོག་གྲོས་མོལ་གནང་བའི་སྐོར་ལ། ཨ་མི་རི་ཀའི་ས་གནས San Francisco ནང་ཚོགས་པའི APEC ཞེས་པའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་ལྷན་ཚོགས་ཟུར་དུ་གསར་འགོད་པར་གསུངས་འདུག་ཁོང་གིས་ང་ཚོ་ཐུན་མོང་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་གི་ཛ་དྲག་དཀའ་རྙོག་ཆུང་གཏོང་དུ་འབད་བརྩོན་བྱས་པ་ཡིན་ལུགས་གསུངས་པ་ལས་དེ་ལས་བརྒལ་བའི་གནས་ཚུལ་འགྲེལ་བརྗོད་གང་ཡང་གནང་མེད་པ་དང་འོན་ཀྱང་ཁོང་གིས་རྒྱ་ནག་དང་ཧྥི་ལི་པིན་སིའི་གྲུ་གཟིངས་ཐེངས་གཅིག་གདོང་ཐུག་བྱུང་བ་ལྟར་རྒྱལ་ཁབ་གཉིས་ཀྱི་གྲུ་གཟིངས་གདོང་ཐུག་གི་དོན་རྐྱེན་ཐད་ལ་བློ་འཚུབ་ཡོད་པའི་སྐོར་གསུངས་ཡོད་ལ། ད་དུང་ཁོང་གིས་ཧྥི་ལི་པིན་སི་ཉ་འཛིན་མཁན་ཚོའི་དཀའ་ངལ་གླེང་སློང་བྱ་རྒྱུའི་ཁས་ལེན་བྱས་པ་ལྟར་ད་རེས་རྒྱ་ནག་སྲིད་འཛིན་ལ་དེའི་སྐོར་གླེང་སློང་བྱས་པ་ཡིན་ལུགས་གསུངས་འདུག། རྒྱ་ནག་གི་མཚོ་དམག་དམག་མིས་སོ་ནར་ཞེས་པའི་ཆུ་འོག་ཏུ་བྱིངས་པའི་དངོས་པོ་འཚོལ་ཐབས་ཀྱི་ཡོ་བྱད་དེ་བེད་སྤྱོད་བྱས་ནས་ཉ་འཛིན་དྲ་ཐག་གཙང་མ་བཟོ་ཐབས་སུ་བྱས་པའི་སྐབས་ཨོ་སི་ཀྲོ་ལི་ཡའི་མཚོ་དམག་དམག་གྲུའི་ཁ་ལོ་བ་ཞིག་ལ་རྨས་སྐྱོན་ཆེན་པོ་ཕོག་ཡོད་པ་ཨོ་སི་ཀྲོ་ལི་ཡས་རྒྱ་ནག་ལ་སྐྱོན་བརྗོད་བྱས་བཞག། དེ་ཡང་པེ་ཅིང་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གི་མཚོ་དམག་གིས་ཆེད་ལས་དང་མ་མཐུན་པའི་ཐོག་ཉེན་ཁ་ཆེ་བའི་ངང་ནས་སོ་ནར་བེད་སྤྱོད་བྱས་ནས་ཨོ་སི་ཀྲོ་ལི་ཡའི་དམག་མིར་རྨས་སྐྱོན་བཟོས་པ་དེར་ཨོ་སི་ཀྲོ་ལི་ཡའི་བདེ་སྲུང་བློན་ཆེན་རི་ཅཱརྡ་མར་ལིས་མཆོག་གིས། དེ་ནི་ཧ་ཅང་ཛ་དྲག་དང་བློ་འཚབ་བྱ་དགོས་པ་ཞིག་ཡིན་ལུགས་དྲ་རྒྱའི་ཐོག་སྤྱི་བསྒྲགས་ཤིག་སྤེལ་བའི་ནང་གསུངས་བཞག། འདིའི་ཐད་རྒྱ་ནག་གིས་འཕྲལ་དུ་གང་ཡང་བཤད་མེད་པ་རེད། འོན་ཀྱང་ཨ་མི་རི་ཀ་དང་ཁེ་ན་ཌ་ཨོ་སི་ཀྲོ་ལི་ཡ་བཅས་ཀྱི་དམག་མིས་རྒྱ་ནག་གི་དམག་མིས་ནུབ་ཞི་བདེ་རྒྱ་མཚོའི་ནང་ཧ་ཅང་ཉེན་ཁ་ཆེ་བའི་བྱ་སྤྱོད་དེ་འདྲ་བྱེད་ཀྱི་ཡོད་པ་ཐེངས་མང་ཞུ་གཏུག་བྱས་མྱོང་ཡོད་པ་རེད། གནས་ཚུལ་དཔྱད་ཞིབ་པས་རྒྱ་ནག་གི་བྱ་སྤྱོད་ལ་བརྟེན་ནས་རྒྱ་མཚོའི་ནང་གདོང་ཐུག་དང་བརྡབ་སྐྱོན་བྱུང་བའི་གནས་ཚུལ་དེའི་རིགས་ཀྱིས་རྒྱལ་སྤྱིའི་ནང་རྩོད་རྙོག་དེ་འདྲ་བཟོས་ཤེས་པ་རེད་ཅེས་གསུངས་བཞག། རྒྱ་ནག་གི་སོ་ནར་ཞེས་པའི་ཆུ་འོག་དངོས་པོ་འཚོལ་ཐབས་ཀྱི་ཡོ་བྱད་དེ་ཆུ་འོག་གི་པར་ལེན་བྱེད་པའི་སྐབས། སྒྲ་སྐད་ཀྱི་རྦ་རླབས་ཤུགས་ཆེ་རྒྱག་བཞིན་པ་དེས་མགོ་ཟི་ཡོམ་བརྒྱབ་པ་དང། འོན་པ་ཆགས་པ། དེ་བཞིན་མིའི་དབང་པོ་གཞན་ལའང་གནོད་སྐྱོན་ཕོག་སྲིད་པ་ཞིག་ཡིན་འདུག་ཐེངས་འདིའི་གནས་ཚུལ་དེ་ནི་ཨོ་སི་ཀྲོ་ལི་ཡའི་སྲིད་བློན་ཨན་ཐོ་ནི་ཨལ་བྷེ་ནེ་སི་མཆོག་རྒྱ་ནག་ཏུ་ཕེབས་ནས་ཡུལ་གྲུ་གཉིས་ཀྱི་འབྲེལ་བ་བཟང་དུ་གཏོང་ཐབས་གནང་བའི་རྗེས་སུ་བྱུང་བའི་གནས་ཚུལ་ཞིག་ཡིན་པ། ཨོ་སི་ཀྲོ་ལི་ཡའི་གྲོས་ཚོགས་ཀྱི་ཕྱོགས་འགལ་ངལ་རྩོལ་ཚོགས་པའི་ཚོགས་མི་སེ་ནེ་ཏར་ཇེམ་ཕི་ཏར་སན་ལགས་ཀྱིས་གསུངས་བཞག། དེ་བཞིན་ཁོང་གིས། ཕྱོགས་གཅིག་ནས་རྒྱ་ནག་གིས་ཨོ་སི་ཀྲོ་ལི་ཡ་དང་ལྷན་དུ་འབྲེལ་བ་བཟང་དུ་གཏོང་འདོད་ཡོད་པ་བཤད་ཀྱི་ཡོད་པ་དང།

གདོང་ཐུག་བྱུང་སྟེ་ངོ་རྒོལ་བྱེད་མཁན་མི་འགའ་ཤས་ལ་རྨས་སྐྱོན་ཕོག་པའི་གནོད་འཚེ་བྱུང་ཡོད་པའི་སྐོར་བཀོད་འདུག་ད་དུང་གསར་ཤོག་དེའི་ཐོག་ལ་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་ལ་ངོ་རྒོལ་གྱི་ལས་འགུལ་རིམ་པ་མང་པོ་བྱེད་མཁན་བྱུང་བའི་ནང་ནས་གཅིག་དེ་ཨ་མི་རི་ཀའི་ཀ་ལི་ཧྥོར་ནི་ཡའི་མངའ་སྡེའི San Francisco ནང་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་ལྷན་ཚོགས་རིང་བྱུང་ཡོད་པ་མ་ཟད། དམིགས་བསལ་ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་ལྔ་དང་ཚེས་བཅུ་དྲུག་སྟེ་རེས་གཟའ་ལྷག་པ་དང་ཕུར་བུའི་ཉིན་ངོ་རྒོལ་ལས་འགུལ་རྣོ་ངར་ཆེན་པོ་སྤེལ་ཡོད་པའི་སྐོར་བཀོད་འདུག་ད་རེས་ཀྱི་ངོ་རྒོལ་ལས་འགུལ་སྤེལ་མཁན་གྲས་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་རྒྱ་ནག་གི་པེ་ཅིན་གནམ་བདེ་སྒོ་མོ་ཆེའི་ཐང་ཆེན་ཐོག་དམངས་གཙོའི་ལས་འགུལ་ལ་རྒྱ་ནག་གཞུང་གིས་དྲག་གནོན་བྱེད་ཡུལ་གྱི་དམངས་གཙོ་དོན་གཉེར་ཅན་རྒྱ་ནག་དམངས་གཙོ་ཚོགས་པའི་ཚོགས་གཙོ་ཝང་ཅུན་ཐའོ་ཡིས། ང་ཚོར་ཞི་བའི་ཐོག་ནས་ངོ་རྒོལ་ལས་འགུལ་སྤེལ་འདོད་ཡོད་ཀྱང་རྒྱ་ནག་སྲིད་འཛིན་ལ་དགའ་བསུ་ཞུ་མཁན་ཚོས་ཁོང་ཚོའི་ཐོག་ལ་རྒོལ་རྡུང་བཏང་བའི་སྐོར་ངོ་སྤྲོད་བྱས་ཡོད་ལ། དེ་བཞིན་རྒྱ་ནག་གི་དམངས་གཙོ་ཚོགས་པའི་ཚོགས་མི་ངོ་རྒོལ་ལས་འགུལ་ནང་ཞུགས་མཁན། ཡི་ཅང་ལིའུ་ཞུ་བར། སྐབས་འདིར་བཅར་འདྲི་བྱེད་པའི་ཉིན་མོ་དེའི་དུས་ཚོད་བར་དུ་ངོ་རྒོལ་བྱེད་མཁན་ཐོག་ལ་རྒོལ་རྡུང་བཏང་བའི་དོན་རྐྱེན་ཆེན་པོ་ཁག་གསུམ་མཐོང་བའི་སྐོར་གསར་འགོད་པར་ངོ་སྤྲོད་བྱས་འདུག་གོང་གསལ་གྱི་རྒྱ་ནག་གི་དམངས་གཙོ་ཚོགས་པའི་ཚོགས་མི། ཡི་ཅང་ལིའུ་ཡིས་ངོ་སྤྲོད་མུ་མཐུད་བྱས་པར་གཞིགས་ན། ཁོང་ཚོ་ངོ་རྒོལ་བྱེད་མཁན་ཚོས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་པེ་ཅིང་གནམ་བདེ་སྒོ་མོ་ཆེའི་ཐང་ཆེན་གྱི་དམར་གསོད་ཆེན་པོ་དེའི་འགན་འཁྲི་རྒྱ་ནག་དམར་ཤོག་ཚོགས་པར་ཡོད་ཟེར་བྲིས་པའི་འཕྲེད་དར་རྣམས་རྒྱ་ནག་ལ་རྒྱབ་སྐྱོར་དང་དགའ་མོས་བྱེད་མཁན་ཚོས་རྩུབ་སྤྱོད་ལྡན་པའི་ཐོག་ནས་བཙན་འཕྲོག་བྱས་པའི་རྐྱེན་གྱིས་ཕན་ཚུན་གདོང་ཐུག་དོན་རྐྱེན་ཐོག་མ་དེ་ས་གནས་ཀྱི་ཆུ་ཚོད་བཅུ་གཉིས་དང་སྐར་མ་བཅོ་ལྔའི་ཐོག་ལ་བྱུང་བའི་སྐོར་གནས་ཚུལ་ངོ་སྤྲོད་བྱས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་གར་གྱི་ཨུ་ཏར་ཁནྡ་མངའ་སྡེའི་ནང་ས་འོག་ཕུག་ལམ་ནང་ཚུད་པའི་ལས་མི་བཞི་བཅུ་དེ་དག་མྱུར་སྐྱོབ་བྱ་རྒྱུའི་ལས་འགུལ་དེ་དེ་རིང་རེས་གཟའ་སྤེན་པའི་ཉིན་རེ་ཞིག་མཚམས་འཇོག་བྱ་དགོས་བྱུང་བཞག་དེ་ནི་ས་འོག་ཕུག་ལམ་དེའི་ནང་སེར་ཀ་ཤོར་བའི་ཚག་སྒྲ་ཐོས་པའི་ཆ་ནས་ཞེད་སྣང་གི་གནས་སྟངས་འོག་ལས་མཚམས་བཞག་པ་ཞིག་ཡིན་འདུག། ཡང་ཁ་ས་རོའེ་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། འདས་པའི་གཟའ་ཉི་མ་ནས་བཟུང་རྒྱ་གར་གྱི་ཨུ་ཏར་ཁཱན་དི་མངའ་སྡེའི་རི་རྒྱུད་དུ་ལམ་ཆེན་བཟོ་རྒྱུར་ས་འོག་ཕུག་ལམ་ལས་ཀ་བྱེད་མཁན་མི་གྲངས་བཞི་བཅུ་ཙམ་ཕུག་ལམ་དེའི་ནང་ཚུད་པ་དེ་དག་མྱུར་སྐྱོབ་ཆེད་ལྡི་ལི་ནས་འཕྲུལ་ཆས་རིགས་འོར་འདྲེན་དང་འབྲེལ་མྱུར་སྐྱོབ་བྱེད་བཞིན་པའི་སྐབས་གཟའ་པ་སངས་ཉིན་འཕྲུལ་ཆས་ལ་ཤིང་གི་ཡལ་ག་ཐོགས་ཏེ་ཁོང་ཚོའི་ལས་དོན་གཉེར་རྒྱུར་འགོག་རྐྱེན་འཕར་མ་ཞིག་གི་འཕྲད་ཡོད་ལུགས་འབྲེལ་ཡོད་ཚན་པས་སྤྱི་བསྒྲགས་ཤིག་སྤེལ་བའི་ནང་བཀོད་འདུག། ཡང་ཁུལ་དེའི་རྫོང་གི་སྨན་ཁང་གི་སྤྱི་ཁྱབ་འགན་འཛིན་སྐུ་ཞབས RCS Panwar ཞུ་བས། ས་འོག་ཕུག་ལམ་ནང། ད་ལྟའི་དུས་ཚོད་འདིར་གནམ་གཤིས་གྲང་ངར་དེ་ཙམ་ཆེན་པོ་མེད་ལུགས་གསུངས་ཡོད་པ་དང་དེ་བཞིན་ཕུག་ལམ་དེ་ན་ཡོད་པའི་ལས་མི་ཚོས་ཀྱང་གྲང་ངར་ཆེན་པོ་མེད་ལུགས་བཤད་བཞིན་འདུག། ས་འོག་ཕུག་ལམ་དེ་ནི་སྲིད་བློན་ན་རེན་དྲ་མོ་དི་མཆོག་གིས་ཨུ་ཏར་ཁཱན་དི་མངའ་སྡེའི་ཧིན་དྷུའི་གནས་སའི་ཐོག་ལམ་ཆེན་རྒྱག་རྒྱུར་ཕུག་ལམ་ཀི་ལོ་མི་ཀྲ་བཞི་ནས་ལྔ་བར་ཡོད་པ་ཞིག་རྒྱག་རྒྱུའི་ལས་འཆར་གཞི་རྒྱ་ཆེན་པོ་ཞིག་ཡིན་པ་རེད། རྒྱ་གར་གྱི་གནམ་དམག་ལས་ཁང་གིས་རེས་གཟའ་པ་སངས་ཀྱི་ཕྱི་དྲོ། C བཅུ་བདུན་རྟགས་ཅན་གྱི་གནམ་གྲུ་ཞིག་ནང་མྱུར་སྐྱོབ་ལས་འགུལ་གྱི་མཁོ་ཆས་ཀྲོན་ཉི་ཤུ་རྩ་གཉིས་བཅས་ཆེད་གཏོང་བྱས་འདུག་ཀྱང། གནམ་དམག་ལས་ཁང་གིས་ལས་མི་རྣམས་མྱུར་སྐྱོབ་བྱ་རྒྱུར་ད་དུང་དུས་ཚོད་འགོར་སྲིད་པར་གསུངས་འདུག་ཡང་དེ་རིང་གནས་ཚུལ་ནང་ཐོན་པར་གཞིགས་ན། ས་འོག་ཕུག་ལམ་ནང་ཚུད་པའི་ལས་མི་ཁག་ཅིག་གིས་རང་གི་ནང་མིར་ཁྱུག་ཙམ་རིང་ཁ་པར་ཐོག་སྐད་ཆ་བཤད་ཐུབ་པ་བྱུང་བཞག། མ་ཡཱ་མར་རམ་འབར་མའི་ནང་གི་ར་ཁིན་མངའ་སྡེ་ནང་སླར་ཡང་དྲག་པོའི་གདོང་ཐུག་གི་དོན་རྐྱེན་བྱུང་སྟེ་མི་དམངས་མང་པོ་ཞིག་ཉེན་གཡོལ་དུ་འགྲོ་དགོས་བྱུང་འདུག་དེ་ཡང་གཟའ་འཁོར་དེ་ན་མ་ཡཱ་མར་གྱི་གཞུང་གི་དམག་དཔུང་དང་གྲངས་ཉུང་མི་རིགས་གྱེན་ལོག་ཤོག་ཁག་བར་ལ་སླར་ཡང་དྲག་པོའི་གདོང་ཐུག་གི་དོན་རྐྱེན་གྱི་རྐྱེན་པས་དྲག་པོའི་གདོང་ཐུག་བྱུང་ཡུལ་མ་ཡཱ་མར་གྱི་ནུབ་ར་ཁིན་མངའ་སྡེ་ནས་མི་དམངས་ཉིས་ཁྲི་དྲུག་སྟོང་ལྷག་ཉེན་གཡོལ་དུ་འགྲོ་དགོས་བྱུང་ཡོད་པའི་སྐོར་རེས་གཟའ་པ་སངས་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འབྲེལ་ཡོད་ལས་ཁུངས་ནས་གསུངས་འདུག་ད་རེས་ཀྱི་དྲག་པོའི་གདོང་ཐུག་དོན་རྐྱེན་དེ་ནི Arakan Army འམ AA ཟེར་བ་དང་གཞུང་གི་དམག་དཔུང་བར་བྱུང་སྟེ་དེའི་མཇུག་འབྲས་ལ་མི་དམངས་ཉིས་ཁྲི་དྲུག་སྟོང་བརྒྱ་དང་བདུན་ཅུ་དོན་ལྔ་ཉེན་གཡོལ་དུ་འགྲོ་དགོས་བྱུང་ཡོད་པའི་སྐོར་གསུངས་ཡོད་པ་རེད། AA ཟེར་བའི་གྱེན་ལོག་ཤོག་ཁག་གིས

དེ་ནས་ཨོ་སི་ཀྲོ་ལི་ཡའི་གྲོས་ཚོགས་ཀྱི་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་ཚོས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་དང་མཇལ་འཕྲད་གནང་ནས། མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་སྐོར་གླེང་སློང་ཤུགས་ཆེ་གནང་ཐབས་ཀྱི་སྐུལ་མ་གཏོང་གི་ཡིན་ཞེས་གསལ་སྟོན་གནང་ཡོད་པའི་སྐོར་ལ་བཞུགས་སྒར་ནས་འདི་གའི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་བོད་དོན་ཕྱོགས་བསྐྱོད་དུ་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ནས་ཨོ་སི་ཁྲེ་ལི་ཡ་གི་ནང་འབྱོར་ཏེ། སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་དྲུག་གི་ཉིན་མ་ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་སུ་གཟིགས་སྐོར་དང་འབྲེལ། ཆབ་སྲིད་ཚོགས་པ་སྣ་འཛོམས་ཀྱི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་རྣམས་ལ་བོད་ནང་གི་ཛ་དྲག་གནས་སྟངས་ཀྱི་སྐོར་ལ་ངོ་སྤྲོད་གནང་སྐབས། ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་པ་ཤེ་རོན་ཁི་ལེ་ཌོན་ལགས་ཀྱང་ཆེད་བཅར་གནང་ཡོད་པ་མ་ཟད།

ཁྱད་པར་བོད་དོན་གྱི་ཐོག་རྒྱབ་སྐྱོར་ཤུགས་ཆེ་གནང་དགོས་པ། ཨོ་སི་ཁྲེ་ལི་ཡ་གྱི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་སོ་སོའི་གཞུང་ལ་ཡར་ཞུ་དང་འབད་བརྩོན་གྱི་ཆོད་སེམས་བརྟན་པོ་ཡོད་འདུག་ཅེས་གྲོས་ཚོགས་འཐུས་མི་ཇེ་ནེ་ཏི་རེས་ལགས་ནས་གསུངས་པ་གི་སྐོར་འབྲེལ་བརྗོད་གནང་གི་འདུག་ཅིང། གཞན་ཡང་ཨོ་སི་ཁྲེ་ལི་ཤི་ཡ་ནང་གི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ནས་ཀྱང། ཨོ་སི་ཁྲེ་ལི་ཡ་གྱི་རྒྱལ་ས་ཁཱན་བི་ར་གི་ནང་དུ་བོད་མིའི་སྒྲིག་འཛུགས་ཀྱིས་བོད་མི་གཞོན་སྐྱེས་ལྔ་བཅུར་བརྒལ་བར

ལ་རིགས་ཁོ་རང་གི་ཉམས་མྱོང་འགྲོ་བ་དེ་མང་ཚོགས་གསུངས་པ་རེད། ད་ནི་ད་ཨོ་སི་ཏྲེ་ཡ་གི་དཔེ་མཚོན་འགྲོ་བ་ཤ་སྟག་ལ་འཆིང་གི་ཁོ་རང་བོད་སྐད་བོད་པའི་འཐབ་རྩོད་སྒང་ལ་ཡ་གང་འདུག་ཅི་འདུག་མུ་མཐུད་ནས་བྱེད་ཀྱི་ཡིན་ཟེར་བཀའ་མོལ་འདི་བྱས། ནོར་འཛིན་སྒྲོལ་མ་ལགས་ཀྱིས་གཙོ་བོ་འགྲོ་བ་དེ་དེ་བི་ཀྲེག་ཏི་གི་གནས་སྟངས་ཀྱི་ཐོག་ནས་ཨ་ནེ་ཡ་གཅིག་གི་ང་ཚོ་བོད་པའི་གི་འཐབ་རྩོད་སྒང་ལ་ཡ་གོམ་པ་རྒྱག་ཡ་གི་དེ་འདྲའི་སྒང་ལ་བཀའ་མོལ་གནང་སོང་ཨ། ཨོ་སི་ཁྲེ་ལི་ཡ་གི་ནང་གི་གྲོང་ཁྱེར་སི་ཏི་ནི་དང་རྒྱལ་ས་ཁན་པུ་ར་མངའ་ཁུལ་གྱི་བོད་རིགས་ཚོགས་ཁག་གི་འགན་ཡོད་མི་སྣ་ཚོར་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཐུག་འཕྲད་བཀའ་མོལ་གནང་ཡོད་པ་མ་ཟད། ཨོ་སི་ཁྲེ་ལི་ཡ་གི་གསང་བའི་ལས་དོན་དང་བདེ་འཇགས་ཀྱི་ཆེད་ལ་བཙུགས་པ་གི་གྲོས་ཚོགས་ཁོངས་ཚོགས་ཆུང་གི་ཚོགས་གཙོ་པེ་ཏེར་ཁ་ལིལ་ལགས་ལའང་མཇལ་འཕྲད་དུ་བཀའ་མོལ་གནང་ཡོད་པ་དང། རིམ་པས་བཀའ་བློན་ནོར་འཛིན་སྒྲོལ་མ་ལགས་བོད་དོན་གི་ཆེད་དུ་ནིའུ་ཟི་ལན་ཌི་རྒྱལ་ཁབ་ཀྱི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་གཏན་འཁེལ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ལོ་པེ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན། ཐེངས་འདིའི་རྡ་རམ་ས་ལའི་ཉིན་དེབ་ཞེས་པའི་ལེ་ཚན་དེའི་ནང་བཞུགས་སྒར་རྡ་རམ་ས་ལའི་མེག་ལོར་གན་ཇི་ཁྲོམ་གཞུང་ཁུལ་དུ་ཚོང་རིགས་གཉེར་མཁན་གསུམ་དང་ལྷན་དུ་ཉིན་རེའི་འཚོ་བའི་ཚོང་གི་གནས་བབ་དང་བཞུགས་སྒར་ཁུལ་དུ་ཚོང་ལས་ཁོར་ཡུག་སྐོར་གླེང་མོལ་ཞུས་པ་ཞིག་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་བ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྡ་སའི་ཉིན་དེབ་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་ཟླ་བ་ཡིན། དེ་རིང་གི་ལེ་ཚན་ནང། བཞུགས་སྒར་ཁུལ་གྱི་མེག་ལོར་ཁྲོམ་གཞུང་ཁུལ་དུ་དུ་ས་དྲུག་གི་དྲུག་གི་ལ། ད་ཟ་ཁང་གཉིས་དང་ད་ག་ནང་བཞིན་གྱི་དཔེ་དེབ་ཚོང་ཁང། རྙིང་ཤོས་དེ་ལ་ང་ཚོས་དུ་ས་བཅར་འདྲི་ཞུ་གི་ཡིན། གཙོ་བོ་ཚོང་གི་གནས་བབ་རེད། གཅིག་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག། བཞུགས་སྒར་ལ་ད་ལྟ་དུ་བཞུགས་པའི་རིང་ལ་ཡང་ཚོང་གི་གནས་བབ་དང། ཡང་ཕྱིའི་ས་གནས་ལ་དུ་ཆིབས་བསྒྱུར་སྐབས་སུ་ཡང་ཚོང་གི་གནས་བབ་གནས་ཚུལ་ག་འདྲའི་ཡོང་གི་མེད་དེ་ཚོའི་སྒང་ལ་ང་ཚོས་བཅར་འདྲི་ཞུ་གི་ཡིན། དེ་རིང་གི་ང་ཚོས་ལྟ་ཅིག་དེ་ནང་གཙོ་བོ། ད་མེག་ལོར་སྦག་སུ་ཁུལ་ཆགས་པའི་དུང་དཀར་ཟ་ཁང་དང་ད་ག་ནང་བཞིན་གྱི། ད་ང་གཙུག་ལག་ཁང་གི་ཁྲོམ་གཞུང་ཟ་ཁང་ལ་ཆགས་པའི་ཨ་ཕ་ཨ་མ་ཟ་ཁང་བཅས་དེ་ནས་ཤེས་རིག་པར་ཁང་གི་དེབ་ཚོང་ཁང་ཨ་ཏི་སྙིང་པོ་བཞུགས་ཆགས་སྐོར་རེད།

མཐོ་སློབ་ཁག་འགྲིམ་བཞིན་པའི་སློབ་ཕྲུག་དེ་ཚོ་ཡིན་པས་ན་ད་ཅིག་བོད་ཡིག་སྦྱང་སའི་ཁོར་ཡུག་དེ་ཡོད་མ་རེད་པ། ཡང་མཐོ་སློབ་ཀྱི་སློབ་ཕྲུག་བོད་པའི་སློབ་ཕྲུག་ཡོད་རེད་པ། ཁོ་རང་ཚོ་ཡིས་ད་ཅིག་སོ་སོས། ད་ཅིག་བོད་སྐད་ཡིག་དང། བོད་ཡིག་དེ་ད་ཅིག་གལ་ཆེན་པོ་གཅིག་ལ་ངོས་འཛིན། གནང་བའི་ཐོག་ནས་ཡང། གང་གི་ད་འདི་འདྲ་ཅིག་དཔེ་ཕྱག་དེབ་གཟིགས་ཡ་དང་དེ་འདྲས་ཅིག་རྒྱུན་གཏན་ག་ཚོད་ཅིག་ཡོང་གི་ཡོད་ན། འོ་དེ་དེ། ཅུང་ཟད་ཉུང་ཉུང་འདྲ་པོ་རེད་ཤག།

སྙན་ངག་སུམ་རྟགས་ཡིན་ནའི་འདྲ་སྤྱིར་བཏང་བྱས་ན་དེབ་མང་ཤོས་ཡོད་ཟིན་ཡང་ད་ཆ་ས་ར་དུག་ཟིན་གྱི་རེད་ད། ལགས་སོ་ལགས་སོ། ད་དེ་ལ་ཡང་ཅིག་ཕྱི་རྒྱལ་མི་རིགས་ཅིག་བོད་ཡིག་ལ་དོ་སྣང་ཡོད་ར་མང་པོ་ཞེ་ཅིག་གཙོ་བོ་དེ་ནང་ཆོས་ལ་ཅིག་ནང་ཆོས་སྦྱང་ཡ་ལ་ཁོ་རང་ཚོའི་གི་ཅིག་འགོ་ཅིག་བཙུགས་ད་དེ་གི་ད་འཇུག་སྒོ་འདྲ་པོ་དེ་གཙོ་བོ་དེ་བོད་ཡིག་དེ་མ་ཤེས་པས་ན་ཡང་ཁག་པོ་ཆགས་གི་འདུག་ག། ཕྱི་རྒྱལ་མི་རིགས་གི་ཡང་ཅིག་ག་ལོར་དེ་ལ་ཕྱག་དེབ་གཟིགས་ཡ་དེ་ཚོ་ག་ཚོད་ཡོང་གི་ཡོད་ན།

བྱིས་པ་ལ་མཁོ་བའི་གྱི་ཕྱག་དེབ་ཡིན་པ་ཡིན་ནའི་འདྲ་ད་ནང་ཆོས་དང་འབྲེལ་བའི་ཕྱག་དེབ་ཡིན་པ་ཡིན་ནའི་རེད་སུམ་རྟགས་དང་འབྲེལ་བའི་ཕྱག་དེབ་ད་ཡོངས་རྫོགས་ཅིག་ད་དེ་ནང་ལོགས་ལ་དུ་ཚུད་བསྡད་པ་ཆགས་ཀྱི་འདུག་དཔེར་ན་ཅིག་ཡང་སོ་སོ་བོད་ཡིག་ཡིག་གཟུགས་སྦྱང་ཡའི་འདོད་པ་ཡོད་པས་ན་བོད་ཡིག་ཡིག་གཟུགས་ཀྱི་སྦྱོང་དེབ་དེར་དུ་ཡོད་པ་ཆགས་ཀྱི་འདུག་ད་གལ་ཅིག་དེབ་ཚོང་ཁང་གི་ཕྱིའི་གི་རྣམ་པ་ཅིག་བཤད་པས་ན་ད་དེའི་མེག་ལོར་ཁྲོམ་གཞུང་དང་ད་ང་ཚོ་མ་ཎི་ལྷ་ཁང་གི་ད་ང་ཚོ་ལག་པ་གཡས་ཕྱོགས་ཀྱི་ལམ་ཁ་དེ་ལ་ཏག་ཏག་ཆགས་བསྡད་ཀྱི་ཡོད་རེད་ཨ་ནི་དེའི་འགྲམ་དེ་ལ་ད་ང་ཚོ་ད་འཛམ་པ་ལ།

ད་ལྷན་དུ་ང་ཚོ་ནི་ཟ་ཁང་དེ་ཐོག་མ་གསར་འཛུགས་བྱས་པའི་བརྒྱུད་རིམ་རེད་དེ་ནས་རིམ་པས་ཚོང་ལས་གཉེར་ཕྱོགས་དང་འབྲེལ་བའི་སྐོར་ལ་ང་ཚོ་ཐུགས་སླད་མོས་མཐུན་འདུས་ཞུ་གི་ཡིན། ད་ད་ལྟ་ཟ་ཁང་ནང་ལོགས་ལ་ཅིག་བཟོ་བཀོད་ཀྱི་ཆ་ནས་ཞུས་པས་ན། ཚང་མ་ཤིང་དང་ད་ཅིག་ཅོག་ཙེ་དེ་ཚོ་ཡིན་ནའི་ཤིང་བྱས། ཐོག་ལེབ་དེ་ཚོ་གློག་དེ་ཚོ་ཡག་པོ་བྱས་ཨ་ནི་ཉི་འོད་ཧ་ཅང་གི་ཡག་པོ་འདུག་ཨ་ནི་བཞུགས་ས་དེ་ཚོ་ཧ་ཅང་གི་རྒྱ་ཁྱོན་ཆེན་པོ་བྱས་ཨ་ནི་མི་མང་པོ་ཞེ་ཅིག་ཤོང་གི་འདུག་ལགས་སོ་ཨ་ནི་ང་ཚོ་ཟ་ཁང་སྦྱིན་བདག་དཔོན་པོ་སེང་ལགས་དེ་མཉམ་དུ་ཡོད།

ག་ལ་སོན། དེ་ནས་རྗེས་ནས་ཡར་གང་འགྲོ་ད་སོ་སོས་ཅིག་ཟ་ཁང་འདྲ་པོ་ཞིག་བལྟའོ་བསམ་ནས་ཡར་མེག་ལོ་དོར་ཚེ་ཨ་འགྲོ་དོལ་ཡག་ད་མང་པོ་འགྲོ་མེག་ལོ་དོར་ཡར་འགྲོ་ཆེ། ཡིན་ནས་འདི་མོལ་ཅིག་དེ་དུས་ཟ་བ་གོ་ཆེ་དེ་ནི་མོལ་ལ་ལི་དུས་ཡང་མོལ་རྗེས་མ་ཡར་རྒྱས་འགྲོ་ན་ཨ་ནི་ཡང་མི་ལི་ཡ་ད་གང་ཅིའི་ཐོག་ནས་ཡར་རྒྱས་ཡོད་ར་སུ་ཞིག་ཟ་ཁང་ཅིག་ཡག་པོ་འགྲོ་ཡོད་ན་ཁ་ལག་ཐོག་ལ་གང་ཅིའི་ཐོག་ནས་ཡག་པོ་ཡོད་ན་མི་ལི་ཡ་དེ་ཚོ་ཁེ་ཕན་འགྲོ་ཤེས་ར་འོ་དེ་བཞིན་ནི་ཅིག་ཅིག་ཡང་འདི་ནས་ཡར་མ

ལགས་སོ་ཐུགས་རྗེ་ཆེ་གནང། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན།